ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཉེ་བའི་ཆར་ཨོ་སི་ཁྲུ་ལི་ཡའི་ནང་ཏོག་དབྱིབས་ན་ཚ་གསར་པ་ཨོ་མི་ཁོ་རོན་འགོས་ཁྱབ་ཤུགས་ཆེར་ཕྱིན་ནས་གྲོང་ཆེན་སིད་ནི་ཡོད་ས་ཡི New South Wales མངའ་སྡེ་ཡི་ནང་ཉིན་ལྟར་ནད་པ་གསར་པ་ཁྲི་གཅིག་ཙམ་རེ་ཐོན་གྱི་ཡོད་པ་དང། སིད་ནི་ཁུལ་དུ་བོད་པ་མང་ཤོས་གནས་སྡོད་བྱེད་ས Dee Why ཁུལ་ལ། དེ་སྔོན་བོད་མི་མང་པོ་ཞིག་ལ་ཏོག་དབྱིབས་ན་ཚ་འགོས་ཡོད་པས་མ་ཚད། གཞན་ཡང་རི་སྔོན་པོ་དང Campbelltown ས་གནས་ལ་ཡང་བོད་མི་ཁག་ཅིག་ཏོག་དབྱིབས་ན་ཚ་འགོས་ཡོད་པའི་གནས་ཚུལ་ཐོན་འདུག་ད་ལྟའི་ཆར་སིད་ནི་ནང་བོད་མིའི་གནས་སྟངས་གང་འདྲ་ཡོད་མེད་སིད་ནི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་མིག་དམར་ཚེ་རིང་ལགས་དང་གླེང་མོལ་ཞུས་ཡོད། ཨོ་ཁྱེད་ལ་བཀའ་འདྲི་ཞུ་ཡས་དེ་དེ་ཡིན། ཨ་ནེ། ཉེ་བའི་ཆར་ལ་ཡ་ཨོ་སི་ཁྲུ་ལི་ཡའི་ནང་ལོགས་ལ་ཏོག་དབྱིབས་ན་ཚ་གསར་པ། ཨོ་མི་ཁོ་རོན་འདི་ཨ་ནི་ཤུགས་ཆེན་པོ་ཆགས་ནས། མཚམས་རེར་ཉི་མ་རེ་ལ་ཡང་ནད་པ་གསར་པ་ཁྲི་གཉིས་ཙམ་དེ་འདྲའི་འདྲ་བོ་ཞིག་ཐོན་ཡོང་གི་འདུག་ཨ་ནི་ད་ལྟ་ཨོ་སི་ཁྲུ་ལི་ཡའི་ནང་ལོགས་ལ་བོད་པ་མང་ཤོས་གནས་སྡོད་བྱེད་ས་དེ་སིད་ནི་གི་ཁུལ་ལ་ཆགས་བསྡད་ཡོད་རེད། ཨ་ནི་གཞན་ཡང་བོད་པ་ནང་ལ་ཡང་ན་ཚ་ན་མཁན་ཨ་ནི་གང་འཚམ་འདྲ་བོ་ཞིག་བྱུང་འདུག་ད་ད་ལྟའི་ཆར་ལ་ཡང་གནས་སྟངས་ག་འདྲ་འདྲ་བོ་ཞིག་འདུག་དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་རོགས་བྱེད་དང།

དང་པོ་གཉིས་པ་གསུམ་པ་དེ་འདྲའི་སྐོར་རུལ་བལྟས་ཀྱི་བོད་པ་གང་ལ་གང་འཚམས་ཅན་དུ་ས་ལས་ནད་པ་ན་བསྡད་པ་བྱུང་ཤག་སྟེ་ཡིན་ན་ཡང་འགོས་བསྡད་པ་དེ་འདྲ་བྱུང་ཤག་ཏག་ཏག་ཅིག་གིས་འོང། གར་སོགས་ད་དམིགས་བསལ་གི་གྲངས་འབོར་འདི་རེད་ཤག་ཟེར་བྱས་ཏག་ཏག་ཅིག་ཞུ་ཐུབ་མ་སོང་ད་ག་འདྲ་ཅིག་གིས་ང་ནང་སོ་གཙོ་བོ་ད་བོད་པ་མང་ཆེ་བ་སྡོད་ས་དེ་ས་གནས Dee Why ཁུལ་ལ་ཆགས་ཡོད་དུས་ཙམ་པ་སྟོང་པ་ཚོ་ལས་ཀ་བྱེད་ས་ཡིན་ན་ལས་བྱ་ཅིག་གིས་འོང། རྒན་གསོ་ཁང་དང་དེ་འདྲས་ལས་ཀ་གནང་གི་ཡོད་དུས་ད་དེ་འདྲས་རྐྱེན་པས་ཨེ་ནས་ཅིག་གིས་ན་ཚ།

གང་ལ་གང་འཚམ་བྱས་པར་དེ་འདྲས་ཅིག་འོང་དེ་བྱུང་བར་ཟེར་མི་ཟེར་གོ་ཐོས་སྐད་ཆོག་མ་སོང་ད་ད་ལྟའི་ཆར་ལ་ལྟ་ཅིག་ནད་ཡམས་དེ་ཅིག་དང་བོད་པའི་སྤྱི་ཚོགས་ནང་ལོགས་ལ་ལྟ་ཅིག་གང་ལ་གང་འཚམ་ཅིག་དྲག་སྐྱེད་བྱུང་བྱས་ད་ལྟའི་ཆར་ལ་ལྟ་ཅིག་གི་བོད་པ་ད་འདི་འདྲས་ཅིག་འདུག་ས་ལས་ན་བསྡད་ཡོད་རེད་ཟུར་བཀག་བྱས་བསྡད་ཡོད་རེད་ཟེར་ཅི་བྱས་ཧ་ལམ་ད་གོ་ཡས་དེ་ཙམ་སིད་མེད་བསྡད་པར་བྱུང་སྟེ་ཤ་སྟག་ཡིན་ན་ལས་ད་ང་ཚོའི་རྒྱུན་ལས་དང་བོད་མཐུན་ཚོགས་ངོས་ནས་ད་མ་ཤེས་པ་དེ་འདྲས་ཡོད་སྲིད་གི་རེད་བ། དེ་མིན་པ་ཡིན་ན་དེ་ཉིད་ཡོད་སྲིད་ཀྱི་རེད་ད་ཅི་སྟངས་དེ་འདྲས་དང་དེ་གཅིག་གི་རྒྱུས་ལོན་བྱས་འདུག་པ་མི་དམངས་ནང་སྐད་ཅིག་དྲིས་ཡོད་འདུག་བསམ་པ། དེ་འདྲས་ད་ལྟའི་ཆར་ལ་ད་ལྟའི་ཚིག་འོང་གང་ལ་གང་འཚམ་དྲག་སྐྱེད་བྱུང་བྱས་ད། བོད་པ། དེ་འདྲས་ཀྱི་ཞིབ་ཆའི་དཀའ་ངལ་འཕྲད་བསྡད་པ་དང་ན་ཚ་དེ་ཡིས་རྐྱེན་པས་དེ་འདྲས་ཡོད་བསྡད་པ་ཅིག་གི་གོ་ཡས་ཤིག་མི་འདུག་ཞུ་ཡ་ཡིན།
ཨོ་དེ་ནས་བོད་པ་གང་ལ་གང་འཚམ་ཅིག་ན་བསྡད་ཡོད་དུས་ཨ་ནི་ཁོ་ཚོ་ལ་དམིགས་བསལ་དཀའ་ངལ་ག་རེ་འགྲོ་གྱི་འཕྲད་གི་ཡོད་མེད་དང། ཨ་ནི་སིད་ནི་བོད་རིགས་མཐུན་ཚོགས་ངོས་ནས་ཁོ་ཚོ་ལ་སྨན་པ་བསྟེན་འདུག་རེད།
ཨ་ནེ་སྐད་སྒྱུར་ཡས་དང་ཨ་ནེ་མཚམས་རེར་ཟ་ཡས་འཐུང་ཡས་ལ་སོགས་པ་གི། དེ་ཚོ་ལ་རོགས་རམ་ག་རེ་གནང་གི་ཡོད་མེད་དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་རོགས་བྱེད་དང། ད་ལྟ་ད་ལྟ་དེ་རེད་ད་ལྟ་གཅིག་གི་ཁྱེད་རང་ད་ལྟ་བཀའ་འདྲི་ཞུ་བའི་དེ་གའི་ནང་ལོགས་ལ་ད་དེར་བལྟས་པས་ན་དང་པོ། སྤྱི་བཏང་ད་ད་ཨོ་སི་ཁྲུ་ལི་ཡའི་ནང་ལོགས་ལ་གཅིག་གི་ཏོག་དབྱིབས་ནད་ཡམས་རྦ་རླབས་དེ། དང་པོ་དེ་སླེབས་པའི་སྐབས་དུ་རྣམ་པ་ནས་ཇེ་ཆེ་ཨོ་ཤོས་ཡོད་ཅེ་རང་གཞུང་རེད་ད་ག་ན་ཞིན་མངའ་སྡེ་ཨེ་ནེ་ཨོ་ས་གནས་རྫོང་དང་ད་ག་ནང་བཞིན་ས་གནས་འཕྲོད་བསྟེན་ལས་ཁུངས་དེ་ཚོ་ནས་གཅིག་གིས་དོ་སྣང་ཤུགས་ཆེན་པོ་བྱེད་པ་བཅས་གནང་བ་ནང་བཞིན་བྱས་ང་ཚོ་བོད་རིགས་མཐུན་ཚོགས་ངོས་ནས་ཀྱང་ཅིག་ད་ཅིག་ཨོ་དེ་ས་གནས་ལ་ཡོད་བསྡད་པའི་ཨེ་ནེ་ཨོ་ད་སོགས་རེ་མི་རིགས་སྣ་མང་འཕྲོད་བསྟེན་ཞབས་ཞུ་ཁང་ཞུ་དགོས་རེད་ད་འཕྲོད་བསྟེན་ལྷན་ཁང་དང་འབྲེལ་བ་ཕར་ཚུར་བཙུགས་ནས་ད་ཅིག་དེ་འདྲའི་ཐོག་ལ་གཅིག་གིས་ཨེ་ནེ་ཨོ།

འབུལ་ཡས་དག་གནའ་བཞིན་ཞལ་ལག་འབུལ་ཡས་ད་ག་ནང་བཞིན་ཅ་ལག་དང་དེ་ནས་ཙག་གེ་ཙིག་གེ་ཉོས་བྱས་ཕར་གཟིམ་འགག་སྐྱེལ་ལ་སོགས་པ་དེ་ནས་འདུག་ས་ལས་ཅུང་བདེ་ཡོར་ཅུང་ཞབས་ཞུ་དེ་འདྲ་ཞུས་པ་རེད་ཞུ་ཡས་ཡིན་ད་སྤྱིར་བཏང་དེ་རེད་ང་ཚོ་བོད་རིགས་མཐུན་ཚོགས་ངོས་ནས་དང་དེ་གཅིག་གི་དཔེར་ན་ཚོ་དཀའ་ངལ་འཕྲད་ན་ཡང་ངོས་ནས་ད་གཅིག་གི་ཚོ་འབྲེལ་བ་གནང་བ་ཡིན་ན་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་སུ་རུང་བ་ཅིག་ལ་ཚོ་ཐད་ཀར་འབྲེལ་བ་ཞུས་ནའང་འདྲ་ཡང་ག་ན་གཅིག་གི་འབྲེལ་ཡོད་འདུག་ས་ལས་སོ་སོའི་འབྲེལ་བ་ཡོད་པའི་མི་དེ་འདྲ་བརྒྱུད་བྱས་ཚོ་འབྲེལ་བ་ཞུས་པ་ཡིན་ནའང་འདྲ། ད་ག་ནང་ང་ཚོའི་ས་གནས་ཡོད་བསྡད་པའི་ཅེས་ང་ཚོ་གཉིས་རྩ་གཅིག་གི་ཚོགས་མི་བོད་རིགས་མཐུན་ཚོགས་ཀྱི་ཚོགས་མི་མ་ཡིན་ཡིན་མིན་ལ་མ་ལྟོས་པའི་ད་ག་ནང་ཅིག་བོད་པ་དཀའ་ངལ་འཕྲད་བསྡད་པ་ཅིག་ཧ་གོ་བསྡད་པ་དང་དེ་འདྲ་ཅིག་དཀའ་ངལ་གོ་གི་ཡོད་པ་དཀའ་ངལ་དེ་ལ་རོགས་པ་དགོས་ཀྱི་ཡོད་པ་མཐོང་བ་ཡིན་ན་ནི་ང་ཚོ་རྒྱུན་ལས་ངོས་ནས་ཨ་ནི་ཐད་ཀར་དེ་ལ་ཕར་རོགས་རམ་ཞུ་ཡས་དང་དེ་འདྲས་ད་ཅིག་གི་ས་གནས་ཀྱི་འཕྲོད་བསྟེན་ལྷན་ཁང་རེད་ད་ག་ནང་བཞིན་ཅིག་གི་འབྲེལ་ཡོད་ཀྱི་སྡེ་ཚན་ད་ཅིག་ཚོ་ཞབས་ཞུ་སྡེ་ཚན་ཁག་ཕ་ཚོ་བརྒྱུད་ནས་ཡིན་ནི་དེ་འདྲ་ལ་གཅིག་གིས་རོགས་རམ་ཞུ་ཡས་དེར་འབད་བརྩོན་བྱས་དང་བྱེད་བཞིན་པ་རེད་ཅེས་ཞུ་ཡས་ཡིན། ད་དུང་ཡང་ད་གཅིག་གིས་སང་ཉིན་གནངས་ཉིན་བསྐྱར་དུ་དེ་ནས་མ་གཅིག་གིས་ས་གནས་འཕྲོད་བསྟེན་ལྷན་ཁང་དང་ད་ག་ནང་བཞིན་འབྲེལ་ཡོད་ཀྱི་སྨན་པ་བརྒྱུད་ནས་ད་གཅིག་གིས་ང་ཚོ་སྔོན་འགོག་ཁབ་གསུམ་པ་དེ། Booster Shot། ཟེར་བ་ལ་ད་གསུམ་པ་དེའི་སྐོར་ལ་དུ་ས་ལའི་ཨེ་ནས་དྲ་ཐོག་ནས་དེ་ནས་མ་གཅིག་གིས་བཀའ་སློབ་ལམ་སྟོན་གནང་ཡས་ཀྱི་ཅིག་ལས་རིམ་ཅིག་དུ་ས་ལའི་བང་བསྒྲིགས་བཞིན་པ་ཡིན་ཞེས་ཞུ་ཡས་ཡིན། ཨོ། དེ་ནས་ཏོག་དབྱིབས་ན་ཚ་དེ་ད་རུང་མཚམས་ཆད་གི་ཡོག་མ་རེད་ཡང་གལ་སྲིད་མ་འོང་པ་ལས་ཡ་སྲིད་ནི་གུ་ལས་བོད་པ་ན་མཁན་དེ་འདྲ་བྱུང་ན། ཨ་ནི་བོད་རིགས་མཐུན་ཚོགས་ཀྱི་ཚོགས་མི་དང་བོད་པ་སོ་སོ་ལས་འབྲེལ་བ་ཞུ་དགོས་མེད་ད། ཨ་ནི་འབྲེལ་གཏུག་བྱེད་ས་ཁ་བྱང་ག་རེ་ཡོད་མེད་དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་རོགས་ཞེས། ཨོ། ད་དེ་དེ་རེད་ད་ལྟ་གཅིག་གི་ང་ཚོའི་ཀྱི་ད་ལྟ་གཅིག་གི་བོད་རིགས་མཐུན་ཚོགས་ངོས་ནས་ད་ཅིག་ད་རན་ཏོག་དབྱིབས་ནད་ཡམས་ཙམ་མ་རེད་ད་ཏོག་དབྱིབས་ནད་ཡམས་དེ། གཅིག་ད་རིང་སྐབས་འཕྲལ་གྱི་ད་ཅིག་ཛ་དྲག་གི་གནས་ཚུལ་ཅིག་ཏུ་ཆགས་བསྡད་ཡོད་རུང་མ་གཞི་སྤྱིར་བཏང་ཏོག་དབྱིབས་ནད་ཡམས་ཙམ་མ་རེད་ད་ཅིག་བོད་པའི་ནང་ཁུལ་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པའི་ཡིན་ན་ཡང་བོད་རིགས་མཐུན་ཚོགས་ཀྱི་ལམ་ཕྱོགས་དང་ལྟ་བ་དེ་ད་ག་རང་རེད་དེ་རེད་དོན་དཀའ་ངལ་དེ་སེལ་ཐུབ་ཡས་དང་དེ་རེད་ཚོགས་གཅིག་གིས་དེ་ཐོག་ལ་ལྟ་རྟོག་བྱས་དེ་ཡིན་དུས་ཙམ་པ་ཨེ་ནས་བོད་རིགས་དཀའ་ངལ་དེ་འདྲ་འཕྲད་ཀྱི་ཡོད་པའི་ཡིན་ན་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པའི་ཡིན་ན་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་ད་ང་རང་ཚོ་སྐབས་བཅུ་བདུན་པ་ཆགས་བཞག་ནས་རྒྱུན་ལས་བཅུ་གཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཙམ་པ་རྒྱུན་ལས་སུ་རུང་བ་གཅིག་ལ་ཕར་ཚུར།

community service ཞུ་གོར་བ་དེ་འདྲས་དང་ཕན་ཚུན་འབྲེལ་བ་ཞུས་བྱས་ད་ཅི་དཀའ་ངལ་དེ་སེལ་ཡ་ལ་ཐབས་ཤེས་ག་འདྲ་ཅི་དྲག་ལྟ་གི་རེད་ལ་ཡིན་བོད་རིགས་མཐུན་ཚོགས་ངོས་ནས་ཀྱང་དེ་འདྲས་ཐོག་ལ་ཅིག་མཐུན་འགྱུར་རོགས་རམ་ད་སྐྱེ་རྒྱུ་དང་དེ་འདྲས་ཐོག་ལ་ག་རེ་དགོས་དགོས་ཡོད་ན་ལ་ཡིན་མཁོ་སྤྲོད་བྱེད་ཡས་དེ་འདྲས་ཅིག་རེད་ཞུ་ཡས་ཡིན་དེ་འདྲས་ཡིན་དུས་ཚང་མ་སྤྱིར་བཏང་ད་ཅི་ཡས་འདུག་ཡིན་ན་ཡང་ཚང་མ་ལ་དཀའ་ངལ་ག་རེ་འཕྲད་གི་ཡོད་ན་ལས་རྒྱུན་ལས་བཅུ་གཅིག་སུ་རུང་བ་ཅིག་ཚུར་འབྲེལ་བ་གནང་རོགས་གནང་ཞེས་ཞུ་གི་ཡོད་སྤྱིར་བཏང་དང་ད་དེ་གཤམ་དེ་བོད་རིགས་མཐུན་ཚོགས་ཀྱི་གློག་འཕྲིན་ཁ་བྱང་དང་དེ་ག་ནང་བཞིན་ཨིན།